སྐུ་ཚེ་བྲག་ལྟར་བརྟན་པའི་འཚམས་འདྲི་དང་རླུང་འཕྲིན་གསན་པར་དགའ་བསུ་གྲངས་མེད་ཞུ། ད་རིང་གུས་པས་བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང་ང་རང་ཚོའི་སྤྱི་ཚོགས་སྟེང་ལ། བོད་པའི་སྐད་ཡིག་གི་གནས་སྟངས་ཐོག་ལ་བཞུགས་མོལ་བཀའ་བསྡུར་དང། བོད་གཞས་ཁག་ཅིག་འབུལ་ལམ་ཞུ་ཡས་ཡིན་པས་ལྷན་རྒྱས་ཐུགས་སྤྲོ་པོ་ཡོང་བའི་རེ་བ་ཞུ། དེ་ཡང་དེང་སང་སྤྱི་ཚོགས་ནང་ལ། འགྲིམ་འགྲུལ་ལེགས་པའི་དབང་གིས་མི་སྣ་འདྲ་མིན་དང་དེ་དག་གི་ཆས་གོས་འདྲ་མིན་མཐོང་རྒྱུ་ཡོད་པས། དེ་འདྲའི་འགྱུར་ལྡོག་ཆེ་དྲགས་པའི་རྐྱེན་གྱིས་ཡུལ་ལུང་སོགས་གང་ཡིན་མིན་བརྗོད་དཀའ་ཡང་རང་རང་སོ་སོའི་སྐད་ཡིག་ནི། མེད་དུ་མི་རུང་བའི་མི་རིགས་ཀྱི་སྲོག་རྩ་ཡིན། ཡུལ་སྐད་ཐོས་པ་དང་ལུང་པ་གང་ཡིན་སྐད་ནས་བརྗོད་ཐུབ་རྒྱུ་ནི་ཨ་ཅང་ཅང། དེ་སྐད་གདངས་ཀྱི་ཐོག་ནས་ཀྱང་ལུང་པ་གང་ཡིན་མིན་ངེས་གཏན་བརྗོད་ཐུབ་ཀྱི་ཡོད་པ་ནི་གདོན་མི་ཟ། ང་རང་ཚོ་བོད་མིའི་སྐད་ཡིག་ནི་བླ་ན་མེད་པའི་ཆོས་རྒྱལ་རྣམས་ཀྱིས་བཀའ་དྲིན་ཅན་གྱི་ཐུ་མི་སམ་བྷོ་ཊ་རྒྱ་གར་དུ་བཏང་གནང་མཛད་ནས་ཐུ་མིས་བོད་སྐད་ལ་བོད་ཡིག་གསར་གཏོད་དང་བརྡ་སྤྲོད་པའི་གཞུང་བརྩམས་དེ་མིན་བླ་མ་དང་མཁས་དབང། པཎྜི་ཏ་དང་ལོ་ཙཱ་བ་མང་དག་ཞིག་གིས་དེ་ལ་སྦྱང་བརྩོན་དང་འབད་པ་ཆེན་པོས་ནང་པ་སངས་རྒྱས་ཀྱི་བླ་ན་མེད་པའི་ནང་དོན་ཆ་ཚང་ཞིང་ཆེས་ཕྲ་ལ་ཟབ་པའི་ལྟ་བའི་གནད་མཐར་ཐུག་པ་རྣམས་ཀྱང་ཆད་ལྷག་མེད་པར་བོད་ཀྱི་སྐད་ཡིག་ཏུ་བཀོད་ཐུབ་པར་མཛད། ད་ཆ་ང་རང་ཚོ་བོད་སྐད་རང་གི་ཐོག་ནས་ནང་པ་སངས་རྒྱས་པའི་ཆོས་ཀྱི་འབྲེལ་པ་རྣམས་ཆ་ཚང་ཞུ་ཐུབ་པའི་བསོད་ནམས་ཆེ་ལ་བོད་སྐད་དང་བོད་ཡིག་ལ་དོ་སྣང་གིས་ཉིན་རེ་ནས་ཉིན་རེ་མདུན་བསྐྱོད་གོམ་པ་རྒྱ་ཆུང་ཆུང་ཡིན་ཡང་ངེས་པར་དུ་ལོན་དགོས་པའི་འབད་བརྩོན་གནང་རོགས། ང་རང་ཚོ་སློབ་གྲྭའི་ནང་བོད་སྐད་དང་བོད་ཡིག་གི་གནས་སྟངས་གང་འདྲ་ཡོད་མེད་ཐོག་བཀའ་མོལ་ལྷུག་པོ་ཡོང་ཡས་ལ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱིས་བོད་ཀྱི་སྐད་ཡིག་ལ་དོ་སྣང་ཞེས་པའི་ལས་རིམ་འདིར། སློབ་གྲྭའི་སློབ་མ་བཞི་གདན་ཞུ་ཞུས་ཡོད་པས་ཐོག་མར་དེ་ལ་རྣམ་པ་ཚོས་སོ་སོའི་ངོ་སྤྲོད་རེ་གནང་རོགས།
རྒྱ་ཆེའི་གཟིགས་མོ་བ་ཚོ་ལ་འཚམས་འདྲི་ཞུ། ང་རྡ་སྟེང་བོད་ཕྲུག་ཁྱིམ་སྡེ་ཡི་འཛིན་རིམ་བཅུ་པའི་སློབ་མ་བསྟན་འཛིན་འོད་ཟེར་ཡིན། ང་ནི་འཛིན་རིམ་བཅུ་པའི་སློབ་མ་དཀོན་མཆོག་བསམ་གཏན་ཡིན། ད་རིང་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་ལས་རིམ་དམིགས་བསལ་འདིའི་ཐོག་ལ་གསན་གཟིགས་གནང་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ།
ཁམས་བཟང་ང་ནི་རྡ་སྟེང་བོད་ཁྱིམ་སློབ་གྲྭའི་འཛིན་རིམ་བཅུ་པའི་སློབ་མ་རིག་འཛིན་སྒྲོལ་མ་ཡིན། འཛམ་གླིང་ས་ཕྱོགས་གང་སར་གནས་པའི་གསན་པ་པོ་ལྷན་རྒྱས་ཡོངས་ལ་བཀྲ་ཤིས་བདེ་ལེགས་དང་གྲོས་བསྡུར་འདི་དོན་ལ་དམིགས་པ་ཞིག་ཡོང་བའི་རེ་བ་ཞུ་ཡི་ཡོད། ལྷན་རྒྱས་བཀྲ་ཤིས་བདེ་ལེགས་ངའི་མིང་བསྟན་འཛིན་དཔལ་སྐྱིད་དང་ང་རང་ད་ལྟའི་ཆར་རྡ་སྟེང་བོད་ཁྱིམ་སློབ་གྲྭའི་འཛིན་རིམ་བཅུ་པ་དྷུ་ན་སློབ་སྦྱོང་བྱས་དང་བྱེད་མུས་ཡིན། ཐེངས་འདིར་ང་ཚོའི་རླུང་འཕྲིན་དེའི་བརྒྱུད་ཁྱེད་རྣམས་ལ་སྐད་ཡིག་ཇི་ལྟར་གལ་ཆེ་ཡིན་པའི་སྐོར་ཤེས་བྱ་གོང་འཕེལ་ཐུབ་པའི་རེ་བ་ཞུ་གི་ཡོད་ཐུགས་རྗེ་གནང། དཀོན་མཆོག་བསམ་གཏན་ལགས་བསྟན་འཛིན་འོད་ཟེར་ལགས་བསྟན་འཛིན་དཔལ་སྐྱིད་ལགས་རིག་འཛིན་སྒྲོལ་མ་ལགས་རྣམ་པ་ལྷན་རྒྱས་བཞི་ད་རེས་ང་ཚོ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་ལས་རིམ་འདིའི་སྟེང་ལ་ཕེབས་པ་ལ་ངེད་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་གི་ཡོད། མཚམས་འདི་ལ་བསྟན་འཛིན་འོད་ཟེར་ལགས་ཀྱིས་གསན་པར་འདོད་པའི་བོད་གཞས་འདི་ཐུགས་དགྱེས་གསན་ཡོང་བ་ཞུ།

ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ཕྱི་ཟླ་བཅུ་གཅིག་ཚེས་དགུ་ཉིན་བཞུགས་སྒར་ཕོ་བྲང་དུ་རིས་མེད་ཆོས་ཚོགས་སར་བསྩལ་བའི་བཀའ་སློབ། སྐད་ཡིག་ལ་བསྲེ་བསླད་དང་སྐད་ཡིག་ཉམས་ཐག། དེང་དུས་ཧིན་དི་དང་དབྱིན་ཇི་ཕྲན་བུ་ཤེས་པའི་གཞོན་ནུ་ཚོས། མི་ཞིག་འཕྲད་མ་ཐག་ཧ་ལོ་ཟེར་བ་དང། ཡུ་ནོ་ཟེར་བ་སོགས་བོད་སྐད་ནང་དབྱིན་ཇིའི་མིང་ཚིག་མང་པོ་བསྲེས་ནས་བརྗོད་པ་འདི་དག་ལ་སེམས་ལས་ཀྱི་དྲི་མ་མེད་ཀྱང་དོན་སྙིང་རུལ་འགྲོ་གི་ཡོད་པ་རེད། ད་ལྟ་ནས་དེ་ལྟར་བརྗོད་ན། ཚིག་ལྷད་དེ་དག་རིམ་བཞིན་དར་འཕེལ་ཕྱིན་ན་ག་འདྲ་ཞིག་ཡོང་གི་ཡོད་དམ། བོད་དུ་རྒྱ་མིའི་ཤན་དང་ཆུས་ཟེར་བ་སོགས། བོད་ཀྱི་མིང་ཚིག་མང་པོ་རྒྱ་སྐད་དུ་གྱུར་ཟིན་ཞིང། དེ་དག་རྒྱ་ཆེར་བཏང་དུས་ཉེན་ཁ་ཆེན་པོར་སླེབས། བོད་ལ་རྒྱ་མིས་མགོ་བརྡུང། གཉའ་གནོན། ཐ་ན་དངུལ་རྩིས་ཚུན་ཆད་རྒྱ་སྐད་སྦྱོང་དུ་བཅུག་ནས་བོད་སྐད་བོད་ཡིག་ཉམས་རྒུད་ཅི་ཆེར་གཏོང་བའི་དུས་སྐབས་སུ། འདི་ཕྱོགས་རང་གི་སྐད་ཡིག་ལ་བདག་གཅེས་བྱ་རྒྱུའི་འོས་བབ་ཡོད་པ་ཚོས། དབྱིན་ཧིན་སྐད་ཡིག་ཕྲན་བུ་ཤེས་པ་རྒྱུ་མཚན་དུ་བྱས་ཏེ། བོད་སྐད་བོད་ཡིག་ལ་མཐོང་ཆུང་བྱེད་ན་ག་འདྲ་ཞིག་ཡོང་བ་འདུག་ཡ་རབས་བཟང་པོའི་གོམས་གཤིས་ཅན་གྱི་བོད་མི་རྣམས་ཀྱི་གཞོན་ནུ་ཚོས་བོད་སྐད་ནང་ཚིག་ལྷད་གང་འཚམ་བཅུག། བུ་ཕྲུག་ཆུང་ཆུང་ངུ་ཚོས་མ་ཤེས་པར་དེ་བས་མང་ཙམ་བཅུག། གང་མཚམས་ནས་བོད་སྐད་གཙང་མ་དེ། གོ་བརྡ་མ་སྤྲོད་པའི་དུས་ཤིག་བྱུང་ན་ཇི་འདྲ་བྱེད་ཀྱི་ཡིན་ནམ་ཐུགས་ཆེ་གནང། རྒྱལ་བ་རིན་པོ་ཆེ་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ནང་ལོགས་ནས་བཀའ་སློབ་འདི་འདྲ་ཕེབས་ཚར། དེ་དུས་ཙམ་ནས་རྒྱལ་བ་རིན་པོ་ཆེས་ཨེ་ནི་ད་ང་ཚོའི་ད་ལྟའི་གི་གནས་སྟངས་འདི་གི་ཚང་མ་གཟིགས་ཀྱི་ཡོད་ས་རེད། བྱས་ཙང་ད་ང་ཚོ་གི་ད་ད་ལྟ་གཞི་ནས་ང་ཚོ་གི་སེམས་པ་ལ་ག་རེ་སླེབས་ཀྱི་ཡོད་རེད་ཟེར་དུས་ཙམ་ནས་ཨེ་ནི་བོད་སྐད་དང་བོད་ཡིག་དང་ཨེ་ནི་བོད་ཡིག་ལ་དོ་སྣང་བྱེད་དགོས་འདུག་བོད་སྐད་ལ་དོ་སྣང་བྱེད་དགོས་འདུག་ལབ་ཡས་ཀྱི་ལས་རིམ་བརྩམ་ཡས་དང་ད་དེ་ཚོ་ད་ད་ལྟ་གཞི་ནས་ང་ཚོ་རྩོམ་གྱི་ཡོད་རེད་བ། བྱས་ཙང་དེ་ཚོ་ད་རྒྱལ་བ་རིན་པོ་ཆེ་གིས་ཆིག་སྟོང་དགུ་བརྒྱ་དྲུག་ཅུ་ནང་ལོགས་ནས་གསུངས་བཞག་བྱས་ཙང་ད་རྣམ་པ་ཚོ་ལ་ད་དེ་རིང་ཉིད་ཀྱི་དེ་ལ་སྐད་ཆ་དྲི་ཡས་ཅིག་ལ། བོད་སྐད་དང་བོད་ཡིག་ལ་དེ་གི་ཐོག་ལ་སོ་སོ་གི་བསམ་ཚུལ་ག་རེ་ཡོད་ན་ཅིག་གསུངས་ན། བསྟན་འཛིན་དཔལ་སྐྱིད་ལགས། ང་རང་བསམ་ཚུལ་ག་རེ་བསམ་གི་འདུག་ལབ་ན་སྤྱིར་བཏང་བོད་པ་ཞིག་ཡིན་པའི་ཆ་ནས་བོད་ཡིག་ལབ་དེ་མི་རིགས་ཀྱི་བླ་སྲོག་ཅིག་ཆགས་ཡོད་ར། ག་འདྲ་བྱས་ན་ན་ང་ཚོ་བོད་པ་ཡིན་ལས་དེ་ནི་གཙོ་བོ་སོ་སོ་ད་གདོང་པ་ནས་ད་ང་ཚོ་ཧ་གོ་ཐུབ་མ་རེད་པ་ན་ཅི་ད་ང་ཚོ་རྒྱ་མི་ད་ང་ཚོ་འདྲ་པོ་རེད་ད་གདོང་པ་ནས་ང་བོད་པ་ཡིན་ལབ་ཐུབ་མ་རེད་ནི་ག་འདྲ་སེ་གོ་ལབ་ན་ང་ཚོའི་སྐད་དེ་ནས་ཧ་གོའི་རེད་ཨ་ནུ་འཛམ་པ་ལ་ང་ཚོའི་སྐད་ལས་དེ་མི་རིགས་ཀྱི་བླ་སྲོག་འདྲ་པོ་ཆགས་ཡོད་རེད་ཨ་ནུ་འཛམ་པ་ལ་བོད་ཡིག་བྲི་ཀློག་བཤད་དེ་ཧ་ལས་པའི་གལ་ཆེན་པོ་ཆགས་ཡོད་རེད་ཨ་ནི་པཎ་ཆེན་རིན་པོ་ཆེ་ཁོང་གིས་ག་རེ་གསུངས་ཡོད་ལབ་ན་སྐད་ཡིག་སྣ་ཚོགས་ཤེས་ན་བཟང་མོད་ཀྱང་རང་གི་ཕ་སྐད་བརྗེད་ན་ངོ་ཚ་ཡིན། འདིའི་ཁ་ལོ་ལབ་ན་ཨ་ནི་ང་ཚོ་ད་མི་རིགས་གཞན་པ་ཡི་སྐད་ཤེས་ན་ད་ཡག་པོ་རེད་ར་ཡིན་ནའི་སོ་སོ་གི་ད་ཕ་སྐད་འདི་བརྗེད་ན་ཨ་ནི་ངོ་ཚ་དགོས་པ་ཆགས་ཡོད་རེད་ཐུགས་རྗེ་གནང། དངོས་གནས་བསྟན་འཛིན་དཔལ་སྐྱིད་ལགས་ཀྱིས་དངོས་གནས་དཔེ་ཡག་པོ་གསུངས་སོང་གང་ཡིན་ཟེར་ན། ད་སོ་སོ་གི་སྐད་ཡིག་འདི་མ་ཤེས་པ་འདྲ་བྱས་ན་འདི་ཞབས་འདྲེན་རེད་ད་ཞབས་འདྲེན་དངོས་གནས་འོ་དེ་རེད་ད། ངོ་ཚ་དགོས་ཏེ་འོག་འདིར་རོ། ལུང་པ་གཞན་པ་གི་སྐད་ཡིག་ག་ཚོད་མང་ག་ཚོད་ཤེས་ནས་ཀྱི་ཨ་ནི་ལུང་པ་གཞན་པ་དང་བསྡུར་རེས་བསྡུར་རེས་བྱས་ནས་སོ་སོ་སྤྲོ་ཡ་རེད་མ་གཞི་རང་རང་གི་སྐད་ཡིག་འདི་ད་རང་གིས་མ་ཤེས་ན་མི་གཞན་པ་གིས་ང་ཚོའི་སྐད་ཡིག་ག་འདྲས་ཤེས་དགོས་རེད་ར་འདི་དངོས་གནས་གནད་འགག་རེད་ཤག་བླ་སྲོག་རང་རེད་དོ། སྐད་རང་གི་ཐོག་ནས་ང་ཚོ་ད་བོད་པ་ཡིན་པ་ཚང་མས་ཧ་གོ་དགོས་རེད། དེ་ནང་བཞིན་བྱས་ནས་རིན་ཆེན་རིན་ཆེན་ལགས་གསུངས་ན།
སྐད་ཡིག་ནི་མི་རིགས་ཀྱི་སྲོག་རྩ་ཡིན། སྐད་ཡིག་ནི་མི་རིགས་ཀྱི་ལ་རྒྱ་ཡིན། སྐད་ཡིག་མེད་ན་མི་རིགས་མེད། དེ་འདྲ་ཡིན་དུས་སྐད་ལ་བདག་གཅེས་བྱོས། ང་ཚོ་ཆོས་རྒྱལ་གོང་མ་དང་མེས་པོ་རྣམས་ཀྱིས་ད་ལྟ་བར་དུ་བོད་ཀྱི་སྐད་ཡིག་དེ་བདག་གཉེར་བྱས་ནས། ད་ལྟ་བར་དུ་ང་ཚོའི་བར་དུ་སྲུང་ཐུབ་ཡོད་རེད་ཡིན་ན་ཡང་ད་དེང་དུས་ཀྱི་བོད་མི་གཞོན་སྐྱེས་རྣམས་ཀྱིས་སྣང་མེད་དུ་བཏང་ནས་ཨ་ནི་ང་ཚོ་བོད་ཀྱི་སྐད་ཡིག་འདི་ཉམས་ཆག་ཇེ་སྡུག་ཏུ་ཕྱིན་འདུག།
ཉམས་ཆག་ཕྱིན་ཡོད་རེད། ཨ་ནི་ཉམས་ཆག་ཕྱིན་ཡོད་པ་དེ་དག་ང་ཚོའི་གི་ད་མི་རབས་གོང་མ་རྣམས་ཀྱི་ད་དེ་ཕྱིན་ད་ད་ང་ཚོ་གི་ད་ག་རེ་ཡིན་ནའི་ཅིག་ཡོད་རོ་ད། ཅིག་ཡོད་རྒྱུ་དེ་གི་ཚང་མི་རབས་གོང་མ་ཚོ་གི་དཀའ་དཀའ་ལས་བརྒྱབ་བཞག་རྒྱུ་དེ་རོ། ད་ང་ཚོའི་ངོས་ནས་དཀའ་ལས་རྒྱག་དགོས་འདུག་འོ་དེ་སྲུང་དགོས་རོ་དངོས་གནས་གནད་འགག་ཆེན་པོ་རེད་ཤག། ཨ་ནི་དཀོན་མཆོག་བསམ་གཏན་ལགས་གསུང་ན། བོད་སྐད་དེ་ནི་འཛམ་གླིང་ཡོངས་ལ་ཐུན་མོང་མ་ཡིན་པའི་སྐད་ཞིག་ཆགས་བསྡད་ཡོད་རེད། མ་ཟད་ནང་ཆོས་དང་ནང་རིག་པ་གསོ་བ་རིག་པ་རྣམ་པ་གི་དོན་ཟབ་ཞིང་རྒྱས་པ་བོད་སྐད་ཐོག་ལ་བཤད་ཐུབ་ཀྱི་ཡོད་རེད། རོ། དངོས་གནས་བོད་བོད་སྐད་རང་གི་ཐོག་ནས་ཨེ་ནི་ཅིག་ང་ར་ཚོ་ཨ། ཁ་ལ་རིགས་ལམ་ལབ་དགོས་ར་ཚད་མ་རིག་པ་དང་དེ་ཚོ་ཚང་མ་བོད་སྐད་རང་གི་ཐོག་ནས་ཡོད་པ་དེ་མ་ཡིན་པའི་ཀྱི་ཨེ་ནི་ཆོས་ཀྱི། ནང་པ་སངས་རྒྱས་པའི་ཆོས་ཀྱི་ཨེ་ནི་ཅིག། ལྟ་བ་ཡང་དག་པ་ཚང་མ་ཆད་ལྷག་མེད་པ་ནས་བོད་སྐད་ནས་ཡོད་དུས་ཙ་ནས་བོད་སྐད་ད་སྦྱང་ཡས་དེ་གནད་འགག་ཆེན་པོ་མཐོང་གི་འདུག་ཟེར་བ། བསྟན་འཛིན་འོད་ཟེར་ལགས་ཀྱིས་གསུངས་ན།
ད་ལྟ་ཁ་ཐུག་དྲི་བ་གོ་དུས་ཨ་ནི་ངས་བཤད་པ་ལ་བསམ་པའི་ལན་ཚང་མ་ངའི་འཛིན་གྲོགས་གསུམ་གྱིས་ཚང་ལ་ཤིག་ཤིག་ཨ་ནི་དངོས་གནས་ལན་བརྒྱབ་ཚར་ཟེར། ཨ་ནི་ད་སྤྱིར་བཏང། བོད་ཡིག་བྲི་ཀློག་བྱས་ཏེ་ཨ་ནི། ངས་ཧ་ཅང་གལ་ཆེན་པོ་རེད་བསམ་གྱི་འདུག། རེད་ལ་བོད་ཡིག་བྲི་ཀློག་ལ་ཡང་དེ་བས་གལ་ཆེན་པོ་རེད་ཤག་སི་ད་དེ་ཚོ་ཚང་མ་གཅིག་སྤྱིར་བཏང་ད་ང་ཚོ་གི་བོད་ཀྱི་གཅིག་བོད་ཡིག་དང་ཨ་ནི་བོད་སྐད་ལབ་དུས་ཙ་ནས་འདི་ནང་ལོག་ལ་གནད་འགག་ཚང་མ་ད་ད་རྣམ་པ་ཚོ་ཞིག་གིས་འཕངས་ཏེ་འདི་འདི་མ་གསུངས་པ་རེད།

ཨ་ནི་ཨ་ད་གཅིག་བོད་སྐད་ལ་ཨེ་འདི། ཉམས་ཆག་ཕྱིན་ཡོད་དམ་མེད་སྐོར་ལ་ངས་ཁྱེད་ཚོ་ལ་སྐད་ཆ་འདྲི་ཡ་ཡིན་ཉམས་ཆག་ཕྱིན་ཡོད་རེད་བསམ་གྱི་འདུག་ཕྱིན་ཡོད་མ་རེད་བསམ་གྱི་འདུག། ཕྱིན་ཡོད་རེད་བསམ་གྱི་འདུག། ཕྱིན་ཡོད་རེད། དཀོན་མཆོག་ལགས། དཔེ་མཚོན་ཞུས་པ་ཡིན་ན་དཔེ་ཁུག་ལ་སློབ་མ་ཚོས་བྷེག་ཞུ་ཡ་ལྟ་བུ།

དང་པོ་སོ་སོ་ལ་བོད་ཀྱི་སྐད་ཡིག་འདང་ངེས་བཞིན་པ་ཡོད་རེད་ཡིན་ན་ཡང་མི་རིགས་གཞན་གྱི་སྐད་ཡིག་དེ་བསྲེས་ནས། མཐར། བོད་ཀྱི་སྐད་ཡིག་དེ་ཚོ་མ་དྲན་པ་བྱས་ནས། ད་རྗེས་ལ། རྒྱ་གར་འགྲོ་དུས་སྐབས་སུ་ཚིག་མ་འདང་བའི་དཀའ་ངལ་ད་འདི་འདྲ་འདུག་ཨ་ནི་དཔེ་ན་ཆ་བཞག་ན། ཚོགས་ཁང་ལ་ཧོལ། ཁ་པར་ལ་ཕོན། ད་འདི་འདྲའི་རིགས་མང་པོ་ཞིག་ཁྱབ་ཡོང་གི་འདུག།
རེད་རེད་རེད། ཁྱེད་རང་ཚོ་ལ་སྤྱི་ཚོགས་འདིའི་སྟེང་ལ་བོད་སྐད།

སློབ་ཁྲིད་གནང་དུས་ཙ་ནས་སོ་སོ་ཚང་མ་ཁྲིད་ཡས་དེ་གི་ཚང་མ་བོད་ཡིག་རང་གི་ཐོག་ནས་ཁྲིད་ཡས་དེ་ནས་ང་ཚོས་དེ་ལ་ཤུགས་རྒྱག་གི་ཡིན་ཟེར་ཁས་ལེན་བྱས་ན། ཨ་ནི་ཞེ་པོ་གཅིག་ང་ཧ་མཐོང་ཚོད་ལབ་ན་ཡང་ཨ་ནི་ང་ཚོ་རིག་གཞུང་བསྟི་གནས་ཁང་ལ་ཨ་ནི་སྒྲུང་དེབ་མང་ཆེ་ཨ་ནི་བོད་ཡིག་ད་རྙེད་མ་ཡོད་མ་ད་ལོ་རྒྱུས་རོ་རེད་ད་ཨ་ནི་དེང་སང་ད་སྤྱི་ཚོགས་ནང་ད་ད་ཕྲུ་གུ་དེ་ཚོ་མང་ཆེ་བོད་ཡིག་ལ་དོ་སྣང་ཡོད་མ་རེད་ཨ་ནི་དེ་གང་གས་རབ་ད་དེ་ལས་མང་དོ་སྣང་ཡོད་མ་རེད་ཨ་ནི་ངའི་བསམ་པ་ལ་ད་དེང་སང་ང་ཚོ་སློབ་གྲྭ་ནང་མང་ཆེ་ཨ་ནི་བརྩེ་དུང་གི་ཚོར་བ་ལྡན་པའི་ཨ་ནི་དེབ་ད་དབྱིན་སྐད་དུ་ཞུས་ན་ཨ་ནི་ལབ་སི་ཊོ་རི་ལབ་ར་ཨ་ནི་དེ་ཚོ་ལ་དོ་སྣང་མང་པོ་སྤེལ་ར་ཨ་ནི་ངའི་བསམ་པ་ལ། ད་དེ་འདྲའི་གལ་སྲིད་ཆེན་པོ་ཤར་འདུག་བསམ་པ་ཨ་ནི། ད་དེ་འདྲའི་དབྱིན་ཇི་ཡི་སྒྲུང་དེབ་མང་པོ་ཅིག་ཨ་ནི་བོད་ཡིག་ནང་བསྒྱུར་ཐུབ་ན་ཨ་ནི། ད་བོད་པའི་སློབ་གྲྭ་ནང་ལ་ཨ་ནི། ཕྲུ་གུ་དེ་ཚོ་ཡིས་ད་སྒྲུང་དེབ་ལ་བོད་ཡིག་སྒྲུང་དེབ་ལ་དོ་སྣང་མང་བ་སྤྲད་ཐུབ་རེད་བསམ་གྱི་འདུག་ར་ཨ་ནི་འོ་དེ་ཡིས་ཨ་ནི་བོད་ཡིག་སྒྲུང་དེབ་ད་དེ་འདྲའི་བརྩེ་དུང་གི་དེ་འདྲའི་ལྡན་པའི་སྒྲུང་དེབ་མང་པོ་ཅིག་ད་བརྩམ་ཐུབ་ན་ཡག་པོ་འདུག།
དངོས་གནས་ཁོ་རང་བོད་སྐད་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་གཏང་ཡས་ལ་གནད་འགག་ཆེན་པོ་གཅིག་ཡང་ད། བསྟན་འཛིན་དཔལ་སྐྱིད་ལགས་གསུངས་སོང་འདི་ནང་ལོར་ང་ཚོ་གི་བརྩེ་དུང་ལྡན་པའི་གི་ཨེ་ནི་དེབ་དེ་འདྲ་མང་པོ་ཅིག་བརྩམས་པ་འདྲ་ཞིག་ཡིན་ན་མི་སུ་དང་སུ་ཡིན་ནས་བརྩེ་བ་དང་བྱམས་པ་དང་འོ་དེ་ཚོའི་གྲངས་མེད་རྒན་ས་མེད་དུས་ཙམ་དེ་ཚོ་གི་སྟེང་ལ་གཅིག་གི་ཡིད་དབང་འཕྲོག་ནས་ལམ་སང་ཁོ་རང་སུ་དང་སུ་ཡིན་ནས་ཀྱི་ལམ་སང་དེབ་དེ་དང་པོ་འཇུས་འགྲོ་ཡས་དང་དེབ་དེ་དང་པོ་ཀློག་ཡས་ཀྱི་འོ་དེ་འདྲའི་གི་ད་ཅིག་ཐབས་ཐབས་ཤེས་དངོས་གནས་བཟང་པོ་ཞིག་རེད་ཤག་ད་དེ་འདྲའི་གི་དེབ་ད་ང་ཚོ་མང་པོ་ཞིག་བྱེད་དགོས་གལ་ཆེན་པོ་རེད་དོ་ད་དེ་འདྲའི་གི་ད་བོད་སྐད་མི་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་བཏང་ཡས་གི་ཨེ་ནི་དེ་འདྲའི་གི་ལས་འགན་ཅིག་དཀོན་མཆོག་བསམ་གཏན་ལ་ཕུལ་བ་འདྲ་བྱས་ན་དཀོན་མཆོག་བསམ་གཏན་ལགས་ག་རེ། ལས་འགན་དེ་ག་འདྲའི་འདྲ་བྱས་སྒྲུབ་དགོས་ཡིན་ན།
དེང་དུས་སློབ་མ་རྣམས་ལ་རྩོམ་ཡང་ན་བྲིས་ཡ་ཞིག་སྤྲད་པ་ཡིན་ན་ལམ་སེང་དབྱིན་ཡིག་ཐོག་ལ་བྲིས་ཆོག་ཆོག་བྱས་ཤིང། བོད་སྐད་ཀྱི་ཐོག་ལ་བྲིས་ན་ང་ཡིག་གཟུགས་ཡག་པོ་མེད་ཡང་ན་ང་དག་ཆ་ཤེས་ཀྱི་མེད་བྱས་ཅིག་གཡོ་ཐབས་བྱེད་ཀྱི་འདུག། བྱས་ཙང་བོད་སྐད་བྲིས་བ་ཞིག་བོད་སྐད་ཐོག་ལ་བྲིས་བ་ཡིན་ན་ངེས་པར་དུ་ཡིག་གཟུགས་ཡག་པོ་ཞིག་དང་གལ་སྲིད་དག་ཆ་ཤེས་ཀྱི་མེད་ན་བར་མཚམས་ལ་དབྱིན་ཡིག་ཐོག་ལ་མ་འགྱུར་བ་བྱས་གང་ཤེས་པ་དེ་བྲིས་ཏེ་རྗེས་སུ་དག་ཆ་དེ་ནོར་བཅོས་བྱེད་ཐུབ་པ་ཞིག་དགོས་འདུག་བྱས་ཙང་ངའི་ངོས་ནས་བོད་སྐད་ཀྱི་ཐོག་ལ་བྲིས་ཀློག་གི་ལས་འཆར་གང་མང་མང་ཞིག་བརྩམས་ཐུབ་པ་ཞིག་འབད་བརྩོན་ཞུ་ཡི་ཡིན། ནམ་རྒྱུན་འཚོ་བའི་ནང་བེད་སྤྱོད་བྱེད་པའི་དབྱིན་ཇིའི་ཚིག། ད་དེ་ཚོ་བོད་ཡིག་གི་ནང་དུ་བསྒྱུར་ནས་ནི་དཔེ་རིས་ཅན་གྱི་དེབ་འདི་འདྲས་བཟོ་བ་ཡིན་ན་སྤུ་གུ་ཆུང་ཆུང་ཞིག་ནས་ཁོ་བྲིས་ལ་ཀློག་སྟངས་མ་ཤེས་ན་པར་ལ་བལྟས་ནས། ཅ་ལག་འདི་ཡི་མིང་བོད་སྐད་ཐོག་ལ་འདི་ལབ་ཀྱི་འདུག་ཨ་བསམ་ནས་ནི་ཁོ་ཚོ་ལ་ད་ཆུང་ཆུང་ནས་ད་བོད་ཡིག་གི་ད་གནས་ཚད་དེ་འདྲས་སླེབས་འཇུག་ཡ་དང། བརྡ་སྤྲོད་དེ་གའི་ཚིག་དེ་གའི་ཚིག་གསར་དེ་གའི་ཕར་ཅིག་བསླབ་ཡ་ཡོད་ར།
ད་འདི་འདྲས་རིགས་དེབ་དཔེ་རིས་ཅན་གྱི་དེབ་འདི་ཚོ་མང་པོ་དཔར་བསྐྲུན་བྱེད་ཡ་གི་ང་རང་གི་འདོད་པ་ཡོད། ད་དེ་ཡང་ཨམ་ད་དེ་འདྲ་ཡང་དེབ་བསྡུ་ཡས་དང་ང་རང་ཚོ་སྤྱི་ཚོགས་ནང་འདུག་དེ་ཡིན་ནའི་དེ་གའི་དེ་ཉུང་དྲགས་རྒྱུ་རེད་དོ། དེ་གའི་ང་ཚོས་ཡང་ད་མང་ཙམ་ཕར་སྤེལ་དགོས་དེ་དཔེ་གནད་འགག་ཆེན་པོ་རེད་ཤག་ཨེ་བྱས་ཙང་ད་བོད་བོད་པའི་སྐད་ཡིག་ཉམས་པ་སླར་གསོ་དང་མི་ཉམས་གོང་སྤེལ་གྱི་ལས་འགན་ཅིག་ཁྱེད་རང་ལ་ཕུལ་བ་འདྲ་ཡིན་ན་བསྟན་འཛིན་འོད་ཟེར་ལགས།
ད་ང་ཚོ་སློབ་གྲྭ་ནང་ཆ་བཞག་ཡིན་ན་ཨ་ནི། བོད་སྐད་ཉམས་ཆག་འགྲོ་ཡས་དེ་གཙོ་བོ་དེ་ད་སྐད་ཡིག་བསྲེས་ལྷད་དེ་ཆགས་དེ་རེད་ར། ད་གལ་སྲིད་ད་སྐད་ཡིག་བསྲེས་ལྷད་དེའི་སྐོར་ལ་ནི་ད་སློབ་ཕྲུག་ཚང་མ་ལ་འགྲེལ་བཤད་འདྲ་བོ་ཞིག་བརྒྱབ་བྱས་པ་ཡིན་ན་ནི་ཚང་མ་ཉན་ད་ཕར་བཞག་ཚང་མ་སྐད་ཆ་བཤད་འདི་ཡིན་ར་ནི་ད་གཅིག་ད་ད་ད་དེང་སང་ང་ཚོ་ཚོགས་ཐེངས་བདུན་ཚོགས་ཐེངས་ཐ་མ་དེ་ལ་རྟག་པར་ཀློག་རྩལ་གྱི་ཀློག་ཡས་ད་དུས་ཚོད་འདྲ་བོ་ཞིག་ཆགས་བསྡད་ར།
རེད་ཨ་དུས་ཚོད་འདི་དགོས་པ་དེ་ང་ཚོ་ཀློག་རྩལ་དེ་དེ་སྦྱང་དགོས་ར་བ།
ད་འོ་ནི་དུས་ཚོད་ལ་ད་འོ་ནི་དུས་ཚོད་ལ་ཡིན་ནའི་ད། ཕྲུ་གུ་ཚང་མ་ཡི་ད། སྐད་ཆ་བཤད་ཡ་དང། ད་ཀློག་ཡ་ད་ཕར་ཞག་སྐད་ཆ་བཤད། ཨ་ནི་བཞིན་གྲོས་བསྡུར་འགྲོ་ཕྱིན་བསྡད་དུས་ནི། ད་ངའི་ག་རེ་བསམ་གྱི་འདུག་ལབ་ན། ད། འདི། ད་སློབ་ཕྲུག་སུ་ད་སོ་སོ་འཆམ་པོ་ཡོད་ཀྱི་ནམ་རྒྱུན་སྐད་ཆ་བཤད་སྡོད་མཁན་ད་སློབ་ཕྲུག་ཡོད་ར། འོ་ན་ད་རེ་ཟུང་ཞིག་ད་སོ་སོ་སོ་མཉམ་དུ་བསྡད། ཨ་ནི་སོ་སོ་བོད་སྐད་ད་ཤེས་ར་སྐད་ཆ་བཤད་དུས་ནི། བོད་སྐད་གཙང་མ་གཙང་རྐྱང་བཤད་དེ་ད། རྟག་པར་རེ་བཞིན་འགོ་འཛུགས་བྱས་པ་ཡིན་ན་ཨ་ནི། ད་བོད་སྐད་གཙང་མ་བཤད་དེ་སོ་སོ་གོམས་གཤིས་ལ་སྦྱར་དུས། ཨ་ནི་གཅིག་གི་གོམས་གཤིས་དེ་གཉིས་ལ་སྦྱར་གཉིས་ཀྱི་དེ་གསུམ་ལ་སྦྱར་བྱས་ནས་ཨ་ནི། སློབ་ཕྲུག་ཚང་མ་གཅིག་ཨ་ནི་བོད་སྐད་གཙང་མ་བཤད་སྡོད་ཀྱི་རེད། དངོས་ནས་གནད་འགག་ཆེན་པོ་ཨམ་ད་བསྟན་འཛིན་འོད་ཟེར་ལགས་ཀྱིས་གསུངས་པ་དེ་ང་ཁ་སང་ག་རེ་དྲན་སོང་ལབ་ན་ང་ཚོ་དེའི་ཀློག་ལྟ་ར་ཨམ་ད་དེ་འགོ་བཙུགས་པའི་སྤྱི་ཟླ་དགུ་པ་ད་རེས་གཅིག་ཉིན་མོ་དེ་ཉིད། འཛིན་གྲྭ་དྲུག་པ་ནས་བྱས་ནས་འཛིན་གྲྭ་བཅུ་གཉིས་བར་དུ་སྤུ་གུ་ཚང་མ་གི་འགྲམ་ལ་ཕྱིན་བྱས་ནས་བལྟས་ཡིན་པ། སྐབས་དུས་དེ་ལྟ་དུས་ཙམ་ནས་ངས་ག་རེ་མཐོང་སོང་ན་དུས་ཙམ་ནས་བོད་ཡིག་གི་དེབ་ཀློག་མཁན་སྤུ་གུ་གཅིག་མ་གཏོགས་མཐོང་མ་སོང། གཞན་པ་ཚང་མ་འདྲ་བོ་ཅིག་དེབ་ཚང་མ་དབྱིན་ཇི་རེད་དོ། མ་འོངས་པ་ལྟ་ཅིག་ལས་འཆར་དང་དེ་ཚོ་སྤེལ་བ་འདྲ་བྱས་ན་བོད་ཡིག་གི་དེབ་དེ་ཚོ་མང་ཙམ་བསམ་དགོས་ཡ་དེ་དཔེ་གནད་འགག་ཆེན་པོ་རྣམ་པ་ཞིག་གིས་དེ་འདྲ་བྱས་ནས་གསུངས་སོང་དཔེ་དགའ་བོ་བྱུང་ཐུགས་རྗེ་ཆེ། མཚམས་འདི་ལ་བསྟན་འཛིན་དཔལ་སྐྱིད་ལགས་ཀྱིས་གསན་པར་འདོད་པའི་བོད་གཞས་འདི།

ཨ་ནི་བོད་སྐད་ཡར་རྒྱས་བཏང་ཡ་ལ་ཨ་ནི་ཐང་ཤུལ་ཀློག་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག་ཨ་ནི་ཀློག་ཡ་ཆེད་དུ་ད་ང་ཚོ་བོད་ཡིག་གི་སྒྲུང་དེབ་ཀློག་ཡག་གི་ཁོར་ཡུག་དེ་ཡང་གལ་ཆེན་པོ་འདུག་ཨ་ནི་ང་ཚོ་ད་སློབ་གྲྭ་ནང་ལ་ད་གཟའ་ལྷག་པ་རྟག་པར་བོད་ཡིག་སྒྲུང་དེབ་ཀློག་གོ་ར་ཨ་ནི་འདི་ནང་བཞིན་གྱི་ལས་འཆར་མང་པོ་སྤེལ་ཐུབ་ན་ཨ་ནི་ཡག་པོ་འདུག། འོ་དེ་ཡག་པོ་འདུག་ཨ། རིན་འཛིན་སྒྲོལ་མ་ལགས་གསུངས་ན། ད་རྒན་གཞོན་གོ་རིམ་སུ་ཞིག་ཡིན་ན་ལྟད་མོ་བལྟ་ཡ་དེང་སང་དགའ་བོ་མེད་བ། ད་མི་འདུག་བ་ཨ་ནི། དགའ་སྤྲོ་ལྡན་པའི་ཨ་ནི་བོད་སྐད་ལྟད་མོ་འདི་འདྲའི་མང་པོ་ཅིག་སྟོན་ཡ་དང་འདི་འདྲ་བྱུང་ན་ཨ་ནི་བོད་སྐད་ཡར་རྒྱས་བཏང་ཐུབ་ཡ་ལ་ཡག་པོ་འོང་ས་རེད་བསམ་གྱི་འདུག་ང་ར་བསམ་པ་ལ།
དཀོན་མཆོག་བསམ་གཏན་ལགས་གསུངས་ན།
ངའི་བསམ་པར་གྲོགས་པོ་ཕན་ཚུན་མ་ཟད་ནང་ནང་ལ་ཕ་མ་དང་ཕྲུ་གུའི་བར་ལ་བོད་སྐད་ཐོག་ལ་སྐད་ཆ་སྐད་ཆ་བཤད་དགོས་འདུག་ཨ་ནི་མ་ཟད་ཀྱི་མི་ཕན་ཚུན་བར་ལ་ཁ་པར་བརྒྱུད་ནས་འཕྲིན་ཡིག་བཏང་བ་དང་ཕར་ཚུར་ལན་བསྐུར་བ་ཡིན་ན་ཡང་བོད་སྐད་ཐོག་ལ། ལན་བསྐུར་དགོས་པ་གལ་ཆེན་པོ་ཞིག་ཆགས་བསྡད་ཤག། ཨེ་ནང་མི་གཅིག་ནས་འགོ་ཚུགས་བྱས་ནས་ཨེ་གཅིག་ག་རེ་ནང་མི་ནང་ལོགས་ལ་ཨེ་ནས་སྐད་ཆ་ག་རེ་བཤད་པ་འདྲ་བྱས་ནས་བོད་སྐད་གཙང་མ་བཤད་དགོས་སྔོན་ནས་དཀོན་མཆོག་ལགས་ཀྱིས་དཔེ་གནད་འགག་ཆེན་པོ་གསུངས་སོང། བསྟན་འཛིན་འོད་ཟེར་ལགས་ཀྱིས། དེ་རིང་ཁ་སང་ན་གཞོན་ཚང་མ་ཡི་ད་དོ་སྣང་བྱེད་ས་དེ་ད་གཞས་འཁྲབ་པ་དང་བཏང་བ་དེ་ཆགས་ཡོད་ར་ཨེ་ནས་ད། དམིགས་བསལ་གྱིས་ད་དབྱིན་ཇི་གཞས་དབྱིན་གཞས་ཡོད་ར། འོ་འདི་དང་ཨ་ནི་ཀོ་རི་ཡ་གཞས་འདི་ཚོ་ལ་ད་དོ་སྣང་ཤུགས་ཆེན་པོ་ཞིག་སྟེར་ར། ཨ་འོ་ཇི་འདི་ད་ངས་ག་རེ་བསམ་གྱི་འདུག་ལབ་ན། ད་དེང་སང། ད་བོད་གཞས་འདི་ལ་དོ་སྣང་མང་ཙམ་སྤྲད་ར། ད་ང་ཚོས་ད། གཟའ་ལྷག་པ་རྒྱུན་དུ་རྟག་པར་ལྷག་དཀར་བཟང་གཏམ་བཤད་དེའང། ཨ་ནི་ད། བོད་ལྗོངས་ང་ཚོའི་ཕ་ཡུལ། ཨོ་ཨ་ནི། སྒྲུང་ཡིག་ཀློག་ཡ་ཡིན་ནས་བོད་ཡིག་ཀློག་ཡ་དེ་ཚང་མ་བོད་སྐད་སྐོར་ལ་གཟའ་ལྷག་པ་དེ་ལ་ཤུགས་ཆེ་ཡོད་རྒྱག་ར། ཨ་ནི་ངའི་བསམ་པ་ལ་ཨ་ནི་གཟའ་ལྷག་པ་དེ་ལ་ཨ་ནི་བོད་གཞས་འཁྲབ་པ་ཡང་ན་བོད་གཞས་བཏང་བ་ཡང་འདི་བླུགས་ན་ཨ་ནི་ད་ཚང་མ་གཞས་ལ་དབྱིངས་ཡོད་དུས་ཨ་ནི། ད་འདི་བོད་གཞས་འཁྲབ་པ་དང་བཏང་བའི་འདི་གོམས་གཤིས་སྦྱར་དུས་ཨ་ནི། དེ་ཡང་གཅིག་ཕན་ཐོགས་ཡོད་རེད་བསམ་གྱི་འདུག། ར། ང་རང་ཚོ་བོད་པ་ཡིན་པའི་ཆ་ནས་བོད་གཞས་ཤེས་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བ་ང་རང་ཚོའི་རིག་གཞུང་རེད་བ་དེ་ཚོའི་ཁྱེད་རང་གསུངས་པ་ནང་བཞིན་ལྷག་དཀར་ནམ་ཡིན་ལ་ཨ་ནི་འོ་དེ་འགྲིག་གི་ང་ཚོའི་སློབ་གྲྭ་ལ

བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་དང་མཉམ་དུ་བོད་ཀྱི་སྐད་ཡིག་ལ་དོ་སྣང་ཞེས་པའི་ལས་རིམ་གསར་པ་འདི་མུ་མཐུད་ནས་བོད་སྐད་དང་བོད་ཡིག་གི་བརྗོད་གཞི་འདྲ་མིན་ཐོག་འབུལ་ལམ་ཞུ་ཡས་ཡིན་པས་ཚང་མས་ཐུགས་སྣང་ཟབ་རྒྱས་གནང་རོགས་ཞུ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་པར་ཐུགས་རྗེ་ཆེ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདི FM དགུ་བཅུ་ཚེག་བཞི་ཐོག་ཟླ་རེ་ལ་དུས་གཉིས་རེ་བཟང་སྤྱོད་སོ་སོར་རྒྱང་སྲིང་ཞུས་དང་ཞུ་བཞིན་ཡོད་པའི་བཀྲ་ཤིས་ལས་རླུང་འཕྲིན་གསན་ཡས་ལ་ཐུགས་མ་བསྙེལ་བ་གནང་རོགས། རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང་སྐུ་གཟུགས་ལ་ཐུགས་ཅག་གནང་གོ།